གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད།
ཨོ་སི་ཁྲུ་ལི་ཡའི་གཞོན་སྐྱེས་རྣམས་སྲོག་ཤོར་དགོས་པའི་རྐྱེན་གཙོ་བོ་དེ་རང་སྲོག་གཅོད་པར་ཐུག་ཡོད་པ་ཡིན་འདུག་གཞོན་སྐྱེས་ལམ་སྟོན་ཆེད་ལས་འགུལ་བའི་ཚོགས་པས་མི་རྒན་པ་རྣམས་ཀྱིས་ན་གཞོན་ཚོར་འཚོ་བའི་ཐད་ལམ་སྟོན་གནང་དགོས་པར་འབོད་སྐུལ་ཞུས་ཡོད་འདུག། ལོ་ན་བདུན་ཅུ་དོན་གཉིས་ཅན་གྱི་རྒན་མོ Mary Martin ལགས་ནི་དེ་སྔར་རྒན་གསོ་མ་ཞུས་གོང་ལ་སྐྱེ་གཡོག་གི་སྨན་ཞབས་ཤིག་ཡིན་འདུག་ཁོ་མོའི་མི་ཚེ་ཧྲིལ་པོ་ཕྲུ་གུ་ན་གཞོན་དང་ལས་ཀ་ལས་པའི་ཉམས་མྱོང་ཡོད་པར་བརྟེན་ཁེ་མེད་ཚོགས་པ་རེས་ནང་སློབ་འབྲིང་གི་སློབ་མའི་ལམ་སྟོན་པ་གནང་ཡོད་འདུག་འོན་ཀྱང་ཁོ་མོས་དེང་དུས་ཀྱི་ན་གཞོན་ཚོར་འཕྲད་པའི་གནད་དོན་རྣམས་སྔར་དང་མི་འདྲ་བ་ཡིན་པ་ཚོར་བྱུང་ཞེས་ཁོ་མོས་འགྲེལ་བརྗོད་གནང་དོན།
ངས་ལམ་སྟོན་བྱེད་སའི་ཕྲུ་གུ་འགའ་ཤས་ལ་དྲ་ལམ་གྱི་བཤུ་གཞོག་མྱོང་ཡོད་འདུག་ལ། ཡང་འགའ་ཤས་ཀྱིས་ཕྲུ་གུ་གཞན་ལ་དྲ་ལམ་ཐོག་བཤུ་གཞོག་བྱས་ཡོད་པ་ཡང་འདུག་ཕྲུ་གུ་དེ་ཚོས་གལ་སྲིད་ཁོ་ཚོའི་ཕ་མ་དང་དགེ་རྒན། སློབ་སྤྱི་སོགས་ཀྱིས་སྤྱི་ཚོགས་དྲ་རྒྱའི་ཐོག་ཁོ་ཚོས་གང་བྲིས་པ་ཀློག་པ་ཡིན་ན། ཁོ་ཚོས་དེ་དག་བྱེད་ས་མ་རེད་ཅེས་ང་ལ་བཤད་བྱུང། ཁེ་མེད་ཚོགས་པ་རེས་ཞེས་པ་ནི Vicki Condon ལགས་ཀྱིས་རང་ཉིད་ཀྱི་གྲོགས་ཉེ་བ་ཞིག་གི་བུ་ལོ་བཅུ་བཞི་ཅན་ཞིག་རང་སྲོག་གཅོད་པར་བརྟེན་གནད་དོན་དེར་ལས་འགུལ་སྤེལ་ཆེད་བཙུགས་པ་ཞིག་ཡིན་འདུག་དེ་ཡང་རེས་ཚོགས་པས་བཏོན་པའི་དཔྱད་ཞིབ་ལ་ལྟར་ན་ཨོ་སྟྲེ་ལི་ཡའི་ནང་ན་གཞོན་སུམ་ཆ་གཅིག་ཙམ་སེམས་སྐྱིད་པོ་མེད་པ་དང་རང་ཉིད་ཀྱི་དཀའ་ངལ་སློབ་གྲྭའི་ལམ་སྟོན་པར་བཤད་བདེ་བོ་མེད་པ་ཐོན་ཡོད་འདུག Vicki Condon ལགས་ཀྱིས་གསུངས་དོན། དེང་དུས་ཀྱི་ན་གཞོན་རྣམས་ཉིན་ལྟར་རང་ཉིད་གཞན་དང་བསྡུར་བར་བརྟེན་གདེང་པོ་མེད་པར་འགྱུར་གྱི་ཡོད། དེར་བརྟེན་ང་ཚོའི་ན་གཞོན་གྱི་ཁྲོད་དུ་ཕྱི་ལུས་ཀྱི་རྣམ་པ་ལ་གདེང་པོ་མེད་པ་དང་སེམས་ཁུར་ཆེ་བའི་གནད་དོན་མང་པོ་བྱུང་གི་ཡོད། ང་ཚོའི་ན་གཞོན་རྣམས་ལ་རང་ཉིད་ཀྱི་ཕ་མ་དང་དགེ་རྒན་མ་ཡིན་པར་ཕྱོགས་ལྷུང་མེད་པའི་མི་རྒན་པ་ཞིག་དང་བཀའ་མོལ་བྱེད་པ་ལས་ཕན་ཐོགས་ཆེན་པོ་ཡོད། ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་གཟའ་འཁོར་རེ་རེའི་ནང་དང་བླང་བའི་ལམ་སྟོན་པ་མི་གཅིག་སྟོང་ལྷག་གིས་རང་ཉིད་ཀྱི་དུས་ཚོད་བཏོན་ནས་ན་གཞོན་ཚོར་ཆུ་ཚོད་གཉིས་རེར་ལམ་སྟོན་གནང་གི་ཡོད་འདུག་དང་བླང་བའི་ལམ་སྟོན་པ་མཱར་ཏིན་ལགས་ཀྱིས་ཁོང་མོར་ཕྱོགས་ལྷུང་གི་ལྟ་ཚུལ་གང་ཡང་མེད་པ་དང། གཞོན་སྐྱེས་ཚོ་དང་བཀའ་མོལ་གང་བྱུང་བ་རྣམས་གསང་བར་བརྟེན་གཞོན་སྐྱེས་ཚོས་ཀྱང་རང་ཉིད་ཀྱི་སྤོ་རྨོ་ལ་བཤད་མ་ནུས་པའི་གནས་ཚུལ་ཁོང་མོར་བཤད་ཀྱི་འདུག་ཞེས་ཁོང་མོས་གསུངས་དོན།
གཞོན་སྐྱེས་འགའ་ཤས་ཧ་ཅང་ཁ་བཟང་པོ་འདུག་འོན་ཀྱང་ཁ་ཤས་དེ་ཙམ་ཁ་བཟང་པོ་མི་འདུག Vicki Condon ལགས་ཀྱིས་གཞོན་སྐྱེས་རྣམས་གནད་དོན་འདྲ་མིན་ཆེད་ལམ་སྟོན་སློབ་གསོ་བླང་གི་ཡོད་ཅེས་ཁོ་མོས་གསུངས་དོན། ཕྲུ་གུ་དེ་རྣམས་ལས་འགའ་ཤས་སློབ་སྦྱོང་ལ་དབྱིངས་མེད་པར་བརྟེན་སློབ་གྲྭའི་ནང་མཉམ་ཞུགས་ཡག་པོ་མ་བྱས་པ་དང་ཡང་འགའ་ཤས་ལ་སེམས་སྡུག་དང་སེམས་འཚབ། རང་ཉིད་སོ་སོར་འཚེ་བ་བྱེད་མཁན་ཡང་ཡོད་རེད། ཡང་ཕྲུ་གུ་འགའ་ཤས་ལ་ཕ་མ་གཉིས་ཀ་མེད་པར་བརྟེན་ཉིན་རེའི་འཚོ་བ་སྐྱེལ་ཕྱོགས་སྐོར་ལམ་སྟོན་དགོས་པ་ཡང་ཡོད། དེ་བཞིན་ནུབ་ཕྱོགས་ཨོ་སི་ཀྲི་ལི་ཡའི་མངའ་སྡེ་དང Victoria། New South Wales སོགས་ཀྱི་ནང་ཁེ་མེད་ཚོགས་པ Ed Connect ཞེས་པ་དེས་ཕྲུ་གུ་ཉམ་ཐག་དང་ཉེན་ཚབས་ཅན་རྣམས་ལ་ལམ་སྟོན་པ་ལོ་རྒན་པ་དང་འབྲེལ་བ་བཟོ་གནང་གི་ཡོད་འདུག། ཚོགས་པ་དེའི་སྤྱི་ཁྱབ་འགན་འཛིན་གྷེ་རི་ཁི་ལེ་ལགས་ཀྱིས། ཁོང་ཚོའི་ལམ་སྟོན་པ་མང་དག་ཞིག་ལོ་ལྔ་བཅུ་ཡན་ཡིན་པའི་རྒྱུ་མཚན་འགྲེལ་བརྗོད་གནང་དོན། ཁོང་ཚོ་མང་དག་ཅིག་གི་ཚ་བོ་ཚ་མོ་རྣམས་རྒྱལ་ཁབ་གཞན་དང་ཡང་ན་ས་ཆ་གཞན་ལ་བསྡད་ཀྱི་ཡོད་དུས། ཁོང་ཚོ་མཉམ་དུ་དུས་ཚོད་མང་པོ་གཏང་རྒྱུ་རག་གི་མེད་པར་བརྟེན་ང་ཚོའི་ཚོགས་པ་བརྒྱུད་དང་བླངས་བར་གནང་གི་ཡོད། ཨེ་ལེན་སྦར་ནེ་ལགས་ནི་འཕྲུལ་ལས་འཆར་འགོད་པ་ཟུར་པ་ཞིག་ཡིན་པ་དང། ལོ་བདུན་གོང་ཁོང་རྒན་གསོ་ཞུས་རྗེས་ཨེད་ཁ་ནེག་ཚོགས་པར་དང་བླངས་བའི་ལམ་སྟོན་པ་གནང་བཞིན་ཡོད་འདུག་ཁོང་གིས་ད་བར་ཕྲུ་གུ་ལོ་བཅོ་གསུམ་ནས་བཅོ་ལྔ་བར་ཡིན་པ་བདུན་ཙམ་གྱི་ལམ་སྟོན་པ་གནང་ཡོད་པ་དང། ཁོང་གིས་ཕྲུ་གུ་དེ་ཚོར་སྒོམ་རྒྱག་ཚུལ་དང་བཀའ་དྲིན་བསམ་ཤེས་བྱེད་ཚུལ་སོགས་སློབ་སྟོན་གནང་ནས་ཁོང་ཚོའི་མི་ཚེར་ཕན་ཐབས་གནང་གི་ཡོད་ཅེས་ཨེ་ལེན་སྦར་ནེ་ལགས་ཀྱིས་གསུངས་དོན།

དེ་བཞིན་སྦར་ནེ་ལགས་ལ་གཞོན་སྐྱེས་ལམ་སྟོན་གྱི་ལས་གཞི་དེའི་བརྒྱུད་ཕ་རན་སིའི་སྐད་ཡིག་དགེ་རྒན་ཞིག་དང་ཐུག་འཕྲད་བྱུང་བར་བརྟེན་དབྱིངས་གསར་པ་ཞིག་རྙེད་ཡོད་འདུག་ཁོང་གིས་གསུངས་དོན། Through her I discovered the སྐད་ཡིག་དགེ་རྒན་ཁོང་མོའི་བརྒྱུད་ངས Perth གྲོང་ཁྱེར་ནང་ཕ་རན་སིའི་འཁྲབ་སྟོན་སྡེ་ཚན་ཞིག་ཡོད་པ་ཤེས་བྱུང། ང་རང་འཁྲབ་སྟོན་ཚོགས་པ་དེའི་ནང་མཉམ་ཞུགས་བྱས་ནས་ལོ་གཉིས་ཙམ་ཕྱིན་སོང། ང་རང་དང་བླངས་ཐོག་ལས་གཞི་དེའི་ནང་མཉམ་ཞུགས་བྱས་པར་བརྟེན་ང་རང་སྒེར་ལ་གོ་སྐབས་གསར་པ་མང་པོ་རག་བྱུང། གྷེ་རི་ཁི་ལེ་ལགས་ཀྱིས་ཀྱང་ལས་གཞི་དེའི་བརྒྱུད་དང་བླངས་བའི་ལམ་སྟོན་པ་ཚོར་ཕྱི་ལུས་དང་སེམས་ཁམས་ཀྱི་འཕྲོད་བསྟེན་ལེགས་པ་བྱུང་གི་ཡོད་ཅེས་ཁོང་གིས་གསུངས་དོན། ང་ཚོའི་ལས་གཞི་དེའི་བརྒྱུད་ལོ་རྒན་པ་རྣམས་ལ་གཟའ་འཁོར་རེའི་ནང་འཆར་གཞི་དང་ལྡན་པའི་ལས་ཀ་ཞིག་ཐོབ་ཀྱི་ཡོད་པ་དང་ཁོང་རྣམས་སྤྱི་ཚོགས་ནང་མཉམ་ཞུགས་ཐུབ་པ་བྱུང་གི་ཡོད། ཡང་དེ་བཞིན་དང་བླངས་བའི་ལམ་སྟོན་པ Mary Martin ལགས་ལ་མཚོན་ན། ཉམས་མྱོང་དེའི་བརྒྱུད་ཁོང་མོ་རང་ཉིད་ཀྱི་ཚ་བོ་ཚ་མོ་དང་འབྲེལ་བ་བཟང་དུ་ཕྱིན་ཡོད་འདུག་ལ། ཁོང་མོས་ལམ་སྟོན་གནང་སའི་ཕྲུ་གུ་ཚོའི་ནང་འགྱུར་བ་ཆེན་པོ་མཐོང་བྱུང་ཞེས་ཁོང་མོས་གསུངས་དོན། ངས་ལམ་སྟོན་བྱེད་སའི་ཕྲུ་གུ་ཚོའི་ནང་འགྱུར་བ་ཆེན་པོ་མཐོང་སོང། དཔེར་ན་ཐོག་མར་ལམ་སྟོན་བྱེད་སའི་ཕྲུ་གུ་དང་ཐུག་སྐབས་ཁོང་ཚོས་ཞལ་ཁེབས་གྱོན་པ་དང་ཡང་ན་སྐྲ་གདོང་གང་གློད་ནས་མིག་ས་ལ་བལྟས་ནས་སྐད་ཆ་བཤད་ཀྱི་འདུག